དེ་ནས་ཁྲུས་བྱས་པ་ལ་དེ་ནས་རྟག་ཏུ་དེ་ནས་སྡུག་བསྔལ་དེ་སེལ་བར་ཤོག་ཟེར། ལོང་བ་རྣམས་ཀྱིས་གཟུགས་མཐོང་ཤོག་ཟེར་ད་དེ་མི་ལ་མི་ལ་བསྔོ་ཡིན་པ་རེད། ཁྲུས་བྱས་རྟག་ཏུ་བསིལ་བར་ཤོག་ཟེར་དེ། ཡན་ཆད་དེ་ཡི་དྭགས་བྱས་ད། མི་ལ་བསྔོ་ཡ་དེ་ལ་ད་མི་ལོང་བ་རྣམས་ཀྱིས་གཟུགས་མཐོང་བར་ཤོག་ཟེར། ལོང་བ་དེ་ད་སྡུག་བསྔལ་སྡུག་ཤོས་དེ་ག་རེ་རེད་ཟེར་ན་མིག་གིས་མ་མཐོང་བ་དེ་སྡུག་ཤོས་དེ་རེད་པ། མིག་གིས་མ་མཐོང་ན་ཁོ་ལམ་ཀ་ཙམ་ཡང་མ་མཐོང་བ་བྱས་དཀའ་ལས་ཞེ་དྲག་ཡོང་གི་རེད་པ། དེ་ཡི་ས་གཟུགས་མཐོང་བར་ཤོག་ཟེར། ད་འོན་པ་དེ་ཡིན་ན་རྟག་ཏུ་སྒྲ་ཐོས་རྒྱུ་མེད་པ་ཡིན་ཙང་ཆོས་ཀྱི་སྒྲ་ཙམ་ཡང་གོ་རྒྱུ་མེད་པ་དེ་འདྲ་ཆགས་ཀྱི་རེད་པ་དེ་ཡོད་པ་དེ་ཡང་དེ་ནས་དམ་པའི་ཆོས་ཀྱི་སྒྲ་ཐོས་པར་ཤོག་ཟེར། ལྷ་མོ་སྒྱུ་འཕྲུལ་ཇི་བཞིན་དུ་སྦྲུམ་མ་གནོད་མེད་བཙའ་བར་ཤོག་ཟེར། ད་སྦྲུམ་མ་ཟེར་མཁན་དེ་ཕྲུ་གུ་བཙའ་ཁ་ལ་ག་དེ་སྡུག་བསྔལ་ཆེན་པོ་ཞེ་དྲག་ཡོད་རེད་པ་ཁོ་ཕྲུ་གུ་སྐྱེས་མ་ཐུབ་ཡག་གི་སྡུག་བསྔལ་མང་པོ་མྱོང་དགོས་པ། སྡུག་བསྔལ་མང་པོ་མྱོང་བྱས་ནས་འགའ་ཞིག་འགའ་ཞིག་ཕྲུ་གུ་བཙས་མ་ཐུབ་བར་བྱས་ནས་གཤགས་བཅོས་བྱས་ནས་གྲོད་ཁོག་ནས་བཏོན་དགོས་ཡས་དེ་འདྲའི་མང་པོ་ཅིག་ཡོད་རེད་བ། དེ་དག་ཐམས་ཅད་དེ་ནས་ལྷ་མོ་སྒྱུ་འཕྲུལ་མ་ནང་བཞིན་བྱས་ནས། ལྷ་མོ་སྒྱུ་འཕྲུལ་མ་སྒྱུ་འཕྲུལ་ཆེན་པོ་ཟེར་མཁན་དེ་སྔོན་སངས་རྒྱས་བཅོམ་ལྡན་འདས་ནས། རྒྱལ་སྲས་གཞོན་ནུ་དོན་གྲུབ་སྐུ་འཁྲུངས་པ་དེ་ཡི་ཚེ་ན།

ད་འགྲོ་དགོས་ཡོད་དེ་ཡང་དོན་དག་ཅིག་གི་དོན་དུ་འགྲོ་དགོས་རེད་མ་གཏོགས་དོན་དག་མེད་པ་བྱས་ནས་འགྲོ་གི་མ་རེད་པ་ད་དོན་དག་དེ་འབད་རྩོལ་ཆེན་པོ་བྱེད་མི་དགོས་པ་བྱས་ནས་རང་གི་དོན་གང་ཡོད་པ་དེ་འགྲུབ་རྒྱུ་ཡོང་བར་ཤོག་ཟེར་དེ་ཡིན་པ་རེད་གྲུ་དང་གྲུ་ཆེན་ཞུགས་པ་རྣམས་ཡིད་ལ་བསམ་པ་གྲུབ་གྱུར་ནས་ཆུ་ཡི་ངོགས་སུ་བདེ་ཕྱིན་ནས་གཉེན་དང་ལྷན་ཅིག་དགའ་བར་ཤོག་ཟེར་དེ་ད་གྲུ་དང་གྲུ་ཆེན་ལ་སོགས་པ་དེ་ཚོ་ཞུགས། གྲུ་ནང་དུ་ཞུགས་བྱས་ནས་རྒྱ་མཚོ་ཕ་རོལ་དུ་ཕར་འགྲོ་མཁན་དེ་ཚོ་དེ་འདྲ་ཡིན་པ་ཡིན་ན་ཡང་རང་གི་ཡིད་ལ་གང་བསམ་པ་དེ། སོང་པ་ག་རེ་ཡོད་པ་དེ་འགྲོལ་གྱུར་ཅིག། ཆུ་ཡི་ངོས་སུ་བདེ་བ་ལས་ཆེས་ཀྱིས་ནས་དེ་ནས་རང་གི་གཉིད་དང་ལྷན་ཅིག་ཏུ། དགའ་བོ་ཅིག་འདྲེས་རྒྱུ་ཡོང་ཞོག་ཟེར། མྱ་ངན་ལོངས་སྐུ་ཆོས་པ་ན་མགྲོན་པོ་དག་དང་འཕྲད་གྱུར་ནས་ཆོམ་རྐུ་རྟ་ཟུང་སྦྱིན་མེད་པར་མྱ་ངན་འདས་ལ་སྡོད་པར་ཞུ་ཟེར། མྱ་ངན་ལོངས་སྐུ་ཆོས་པ་ཡིན་ཏེ་ལོངས་ནོ་ནི། ལང་ཀ་ནང་ཅིག་ནས་ནི་མྱ་ངན་པའི་མཐོང། མེད་མེད་པའི་ལོངས་སྟོད་འོག་དེ་འདྲ་ཅིག་ནས་འཁྱང་དེ་ཁྱི་དེ་འདྲ་ཡིན། མས་མགྲོན་པོ་དེ་དག་དང་འཕྲད་ཀྱིས་ནས། དེ་ནས་ཆོམ་རྐུ་གིས་བགྱིས་པ་དང། རྟགས་གསལ་ལ་སོགས་པ་དུ་ས་སྤྱིན་གཟེར་གྱི་བརྗིད་པ་ལ་སོགས་པ་གང་ཡང་མེད་པར་བྱས་ནས་ངང་བ་མེད་པར་བྱས་ནས་བདེ་བླག་ཏུ་ཡོང་ནས་འགྲོ་རྒྱུ་ཡོང་ཞུགས་ཟེར། སྒོམ་སོང་ལོ་མི་ཉུང་ངང་བ་བྱེད་པ་སྐྱིད་པོ་དགོས་མེད་པར་གཉིད་ལོ་གཉིས་ཤོས་རང་ཡོད་ན་ལྷག་དཀའ་སོང་བར་བྱེད་པར་ཞུགས་ཟེར། དེ་སྒོམ་སོང་ཟེར་སྒོམ་པ་སྒོམ་པ་ཟེར་དེ་ང་རང་ཚོ་བྲང་ལས་རྒྱང་གྲགས་རྒྱང་གྲགས་ཡི་བར་དུ་ཆོས་ཁྱེར་ཚུལ་ལ་སྒོམ་པ་ཟེར་བར་བ་ད་སྒོམ་པ་ཟེར་དེ་ད་ད་སྒོམ་པ་དེ་ཡིན་ན། མེ་མེད་པའི་ལོང་སྟོང་དེ་འདྲ་ལས་སྒོམ་པ་ཟེར་བ་རེད།

མི་དལ་བ་ལས་ཐར་བྱས་ནས་ད་མི་ཁོམ་པ་མི་ཁོམ་པ་གནས་བརྒྱད་ལས་ཐར་པ་དང། ད་ག་ནང་བཞིན་མི་ཁོམ་པ་གནས་བརྒྱད་ལས་ཐར་ནས་བདེ་འགྲོ་ཡི་ལུས་དེ་ཐོབ་པ་ཙམ་གྱིས་མ་ཡིན་པར་དེ་ཡང་དད་པ་དང་ལྡན་པ་དང་ཤེས་རབ་དང་ལྡན་པ་དང་བརྩེ་བ་དང་ལྡན་པ་དེ་འདྲ་ཡོང་བར་ཤོག། ཟས་དང་སྤྱོད་པ་ཕུན་སུམ་ཚོགས་པ་ཐོབ་ནས་རྟག་ཏུ་ཚེ་རབས་དྲན་གྱུར་ཅིག། དུས་རྟག་ཏུ་ཚེ་རབས་སྔ་མ་དྲན་པའི་སྔོན་གནས་རྗེས་དྲན་གྱི་མངོན་ཤེས་ལ་སོགས་པ་དེ་རྫོགས་སུ་འདེབས་པར་ཤོག།

ལོངས་སྤྱོད་ནི་མང་པོ་ཅི་སྟེ་ཁྱེད་ཅག་སོང་ན་རྫོགས་འགྲོ་ཡས་ཀྱི་ཡང་སེམས་འདྲ་ཡོད་རེད་བ། ནམ་མཁའི་མཛོད་ལ་ལོངས་སྤྱོད་རྒྱུ་ཡོད་པ་ཡིན་ན་དུས་ནམ་ཡང་ནི་རྒྱུན་ཆད་པ་མེད་པར་ཡོད་པ་ཡིན་ཙང། ལོངས་སྤྱོད་ཆད་པ་མེད་པར་ཤོག། ལོངས་སྤྱོད་དེ་ཡང་དེ་ནི་རྩོད་པ་མེད་ཅིང་འཚེ་མེད་པར་རང་དབང་དུ་ནི་སྤྱོད་པར་ཤོག། ལོངས་སྤྱོད་དེ་ཡང་གཞན་དང་རྩོད་པ་ཅིག་དེ་འདྲ་ཡིན་པ་ཡིན་ན་རང་ལ་ཡོད་མ་རུང་བ་རང་ལ་དབང་དུ་མ་གྱུར་པ་ཅིག། དཔེར་ན་ཅ་ལག་ཞིག་ཡོད་པ་ཡིན་ན་ང་གཉིས་མཉམ་སྡོད་ཡི་བདག་ཟེར་དགོས་ཡ་འདྲ་པོ་ཁང་པ་ཡིན་ནའི་ང་གཉིས་མཉམ་སྡོད་ཡི་བདག་ཟེར་དགོས་ཡ་འདྲ་པོ་དང་དེ་འདྲ་ཡོད་པ་ཡིན་ན་རང་དབང་དུ་སྤྱོད་ཡ་མེད་པ་རེད་བ་དེ་ལྟ་མ་ཡིན་པ། གཞན་དང་རྩོད་པ་མེད་པར་བྱས་ནས་རང་དབང་ཁོ་ནའི་སྒོ་ནས་ནི་སྤྱོད་རྒྱུ་ཡོང་བར་ཤོག། སེམས་ཅན་གཟི་བརྗིད་ཆུང་ངུ་གང་དེ་དག་གཟི་བརྗིད་ཆེན་པོར་ཤོག། སེམས་ཅན་གཟི་བརྗིད་མེད་པ། གཟི་བརྗིད་ཉམས་ནས་བསྡད་བསྡད་ཀྱི་མི་སྒང་ག་གིས་མཐོང་ཆུང་གཏོང་ཆོས་ཆོས་ཡིད་ཀྱི་དེ་ཚོ་ཡིན་ན་ནི་གཟི་བརྗིད་ཆེན་པོ་དང་ལྡན་པར་ཤོག། དཀའ་ཐུབ་ཀྱི་ཀུན་བཟོད་གཉིས་པ་བཟོད་གསུམ་འཕེལ་ཟོག་ཚོགས་སྒྱུར་བྱས། དཀའ་ཐུབ་ཞེ་དྲག་བརྗོད་རིང་པོ་ཞེ་དྲག་གཏན་ནས་མི་དམིགས་པས་ལོང་སྟོང་དེ་འདྲ་དང་བྲག་ཕུག་དེ་འདྲ་ནི་བདེ་སྐྱིད་ནི། དཀའ་ཐུབ་དེ་དེ་སྐད་དེ་འདྲ་ཡིན་ན་ཟས་ཟས་ཡག་དེ་ནི་འཕེལ་ཟོག་གསུམ་པ་དེ་འདྲ་ཟ་ཡག་མེད་པ་ཡིན་ས་བཟོད་གཉིས་པ་ཁ་དོག་གཉིས་པ་དེ་འདྲ་བརྗོད་འདྲི་བོར་བ་འོ་དེ་ཚོ་ལ་བཟོད་བཟང་པོ་དང་འཕེལ་ཟོག་གསུམ་པ་ཐོབ་པར་ཞུ་ཟེར། ཇི་སྟེ་བུད་མེད་ཇི་སྙེད་པ་དེ་དག་སྐྱིད་པ་གཉིས་གྱུར་གྱིས། ཇི་སྟེ་གང་ན་བུད་མེད་དེ་སྐྱིད་པས་ལུས་ཐོགས་པར་ཞུ་ཟེར།

བྱང་ཆུབ་སེམས་དང་མི་འབྲལ་ཞིང་བྱང་ཆུབ་སྤྱོད་ལ་གཞོལ་བ་དང་སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང་བདུད་ཀྱི་ལས་ཀྱང་སྤོང་བར་ཤོག་ཟེར། ད་བྱང་ཆུབ་སེམས་དང་མི་འབྲལ་བར་དུས་རྟག་ཏུ་བྱང་ཆུབ་ཀྱི་སེམས་དང་མི་འབྲལ་བའི་སྨོན་ལམ་དེ་ཡིན་ན་ད་སྨོན་ལམ་བླ་ན་མེད་པ། བསྔོ་བ་བླ་ན་མེད་པ་དེ་འདྲ་ཅིག་རེད་བ་བྱང་ཆུབ་སྤྱོད་ལ་གཞོལ་བ་དང་ཟེར་བྱང་ཆུབ་ཀྱི་སེམས་རང་རྒྱུད་ལ་སྐྱེས་པ་ཙམ་གྱིས་མ་ཚད་པར་རྒྱལ་སྲས་ཀྱི་སྤྱོད་པ་ལ་འབད་ནས་ཚུལ་བཞིན་དུ་སྤྱོད་རྒྱུ་ཡོད་པ་དང། དེ་ཡང་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་པ་དེའི་ཚེ་ན་སངས་རྒྱས་རྣམས་ཀྱིས་རྗེས་སུ་བཟུང་བྱས་ནས། སངས་རྒྱས་རྣམས་ཀྱིས་ནི་ཡོངས་སུ་མི་གཏོང་བ་བྱས་ནས་རྗེས་སུ་བཟུང་རྗེས་སུ་བཟུང་རྒྱུ་ཡོང་བར་ཤོག་ཟེར། ང་ཚོ་མངོན་རྟོགས་རྒྱན་ནང་ལ་ཡང་དེ་ལྟའི་སྐབས་ལྔ་པ་ཡི་ཁ་ཐུག་དེ། ག་རེ་ཟེར་དགོས་ཡིན་ནམ་རྣམ་པར་རྟོག་པ་བཟུང་གཏོང་བགྱིད་དང་ཟེར། འགྲམ་དེའི་ཁ་ཐུག་དེ། སངས་རྒྱས་རྣམས་ཀྱིས་ཡོངས་སུ་བཟུང་བ་ཟེར་གྱི་ཅིག་ཡོད་རེད་བ་དེ་དོན་གཅིག་པ་ཡིན་པ་རེད། སངས་རྒྱས་རྣམས་ཀྱིས་ཡོངས་བཟུང་ཞིང་བདུད་ཀྱི་ལས་ཀྱང་སྤོང་བར་ཤོག་ཟེར། བྱང་ཆུབ་སེམས་དཔའ་ཚོས་རྒྱལ་སྲས་ཀྱི་སྤྱོད་པ་ལ་སྤྱོད་པ་དེས་ན་བདུད་ཀྱི་བར་ཆད་མང་པོ་ཞེ་གཅིག་ཡོང་གི་འདུག་ང། འོ་ན་ང་རང་ཚོ་ག་རེ་ཟེར་དགོས་ཡིན་ན། སྐྱོན་ནི་རྣམ་པ་བཞི་བཅུ་ཞེ་དྲུག་ཅིག་ཡོད་རེད་བ་མངོན་རྟོགས་རྒྱན་ནས་བཤད་པའི་སྐྱོན་རྣམ་པ་བཞི་བཅུ་ཞེ་དྲུག་ཟེར་ཡག་དེ། བྱང་ཆུབ་སེམས་དཔའ་རྒྱལ་སྲས་ཀྱི་སྤྱོད་པ་སློབ་པའི་ཚེ་དེ་འདྲ་ལ་སོགས་དེའི་སྐབས་ལ། བདུད་ཀྱི་ནི་སྤྲུལ་པ་འདྲ་མི་འདྲ་དེ་འདྲ་མང་པོ་ཅིག་བསྟན་བྱས་ནས། བྱང་ཆུབ་སེམས་དཔའ་ཚོ་ལ་ནི་སྤྱོད་པ་དེ་ལྟ་བུ་ལ་སློབ་པ་ཡིན་ན་ཁྱེད་རང་དུས་ནམ་ཡང་དེ་ནས་སངས་རྒྱས་ཀྱི་གོ་འཕང་ཟེར་ཡག་དེ་ཐོབ་ཡས་ཡོད་མ་རེད། དེ་ལས་ངས་བསྟན་པ་ཡི་ནི་ལམ་དེ་ལ་སློབ་པ་ཡིན་ན་ཁྱོད་རང་ནི་སྡུག་བསྔལ་ལས་ཐར་གི་རེད་ཟེར་ནས་ཡང་ནས་ཡང་དུ་ནི་བདུད་དེ་ཚོ་ཡིས་ཡོང་བྱས་ནས་བྱང་ཆུབ་སེམས་དཔའ་ལ་བར་ཆད་བྱེད་མཁན་ཡོང་གི་འདུག་བ་ཨོ་དེ་ཡང་དེ་ནས་སངས་རྒྱས་རྣམས་ཀྱིས་རྗེས་སུ་བཟུང་ན་མ་གཏོགས་བདུད་ཀྱི་ལས་ནི་སྤོང་ཐུབ་མ་རེད་བ་བདུད་ཀྱི་ལས་ཀྱི་བདུད་ཀྱིས་ནི་ཁོ་རང་བསླུས་བྱས་ནས་བདུད་ཀྱི་རྗེས་སུ་འབྲང་འགྲོ་གི་རེད་བ་བྱས་ཙང་སངས་རྒྱས་ཀྱིས་རྗེས་སུ་བཟུང་བ་ཡིན་ན་ནི་བདུད་ཀྱི་ལས་ཀྱང་སྤོང་ཐུབ་གི་ཡིན་པ་རེད་སེམས་ཅན་དེ་དག་ཐམས་ཅད་ནི་ཚེ་ཡང་དཔག་མེད་རིང་བར་ཤོག་ཟེར་ད་ཚེ་ཐུང་ཐུང་ཡིན་མཁན་དེ་ཚོ་ཚེ་རིང་བར་ཤོག་རྟག་ཏུ་བདེ་བར་འཚོ་འགྱུར་ཞིང་ཟེར། ཚེ་རིང་པོ་ཡིན་པ་ཙམ་གྱིས་མ་ཟད་པར་ཚེ་རིང་པོ་དེ་ཡང་དུས་རྟག་ཏུ་བདེ་བ་རྐྱང་རྐྱང་གིས་འཚོ་མ་གཏོགས་པ་ཚེ་རིང་པོ་ཡིན་པ་ལ་སྡུག་བསྔལ་རྐྱང་རྐྱང་གིས་འཚོ་དགོས་བྱུང་ཟེར་ན་ཡང་ཚེ་རིང་ལས་མ་རིང་དགའ་རེད་པ་དེས་ན་དུས་རྟག་ཏུ་བདེ་བ་རྐྱང་རྐྱང་འཚོ་རྒྱུ་ཡོང་བར་ཤོག་ཟེར། འཆི་བའི་སྒྲ་ཡང་གྲགས་མ་གྱུར་ཟེར་ད་འཆི་བ་གི་སྒྲ་ཟེར་ཡས་དེ་རྩ་བ་ནས་མ་གོ་བར་ཤོག་ཟེར་དེ་ཡིན་པ་རེད། དཔག་བསམ་ཤིང་གི་སྐྱེད་མོས་ཚལ་སངས་རྒྱས་དང་ནི་སངས་རྒྱས་སྲས་ཆོས་སྙན་སྒྲོགས་པས་གང་བ་ཡིས་ཕྱོགས་རྣམས་ཐམས་ཅད་གང་བར་ཤོག་ཟེར།

ཆོས་རྣམས་ཐམས་ཅད་གོ་འོང་ཞིང་ཐམས་ཅད་དོན་ཐམས་ཅད་དོན་ཡང་ས་གཞི་དང་སེམས་མ་ལ་སོགས་མེད་པ་དང་ལ་དེ་བཏང་སྙོམས་པས་འགྲོ་ཡང་རང་བཞིན་འཇམ་པའི་གནས་གྱུར་ཅིག་སེ་ད་ས་གཞི་ས་གཞི་དེ་ཡང་དེ་ནས་རང་གི་ལ་དེ་རྣམས་ཀྱི་དག་པ་དང་དེ་ཡང་གཙོ་བོ་དེ་འདྲ་མེད་པ། གཙོ་བོ་དང་ཐོགས་མེད་དེ་འདྲ་མེད་པ་ཅིག་ད་གང་གཱ་ཁུར་སྙོམས་པོ་དང། དེ་ཡང་འཇམ་པོ་དང་དེ་འདྲ་ཡོང་བར་ཤོག་ཅིག་འཁོར་གྱི་དཀྱིལ་འཁོར་ཡོད་དགུར་ཡང་བྱང་ཆུབ་སེམས་དཔའ་མང་པོ་དག་རང་གི་ལེགས་པས་ས་སྟེང་དག་བརྒྱན་པར་མཛད་པས་བཞུགས་གྱུར་ཅིག་ཟེར་འཁོར་གྱི་དཀྱིལ་འཁོར་ཡོད་དགུར་ཡང་ཟེར་དེ་དག་བྱང་ཆུབ་སེམས་དཔའ་དང་བཅས་པའི་ནི་སངས་རྒྱས་རྣམས་ཀྱི་འཁོར་གྱི་དཀྱིལ་འཁོར་དེ་ནི་ཡོངས་སུ་རྫོགས་པ་ཚང་མ་དང་བཅས་བྱང་ཆུབ་སེམས་དཔའ་མང་པོ་དག་གིས་རང་གི་ལེགས་པས་ས་སྟེང་དག་སོ་སོ་གི་གནས་ས་དེ་ཡིན་ན།

ལྷ་ཡང་དུས་སུ་ཆར་འབེབས་ཤིང་ཟེར། ང་ཚོའི་འཇིག་རྟེན་ཁམས་སུ་ཆར་འབེབས་པ་དེ་ཡིན་ན་ལྷ་ལ་རག་ལས་པ་རེད་བ་དཀར་ཕྱོགས་ལ་དགའ་བའི་ལྷ་རྣམས་ཀྱི་ནུས་མཐུ་ཆེར་འགྲོ་དུས་སྒང་ལ་དུས་དུས་སུ་ཆར་འབེབས་ཐུབ་ཀྱི་ཡོད་པ་རེད། དཀར་ཕྱོགས་ལ་དགའ་བའི་ལྷ་རྣམས་ཀྱི་ནུས་པ་ཉམས་ཚར་སོང་ན་དེ་ནི་ཆར་པ་དེ་ཚོ་དཀོན་པོ་ཅིག་མ་གཏོགས་མེད་ཡིན་པས་ལྷ་ཡང་དུས་སུ་ཆར་འབེབས་ཤིང་ཟེར་ཏེ། ཆར་འབེབས་ཡས་དེ་དབང་ཆ་དེ་ལྷ་ལ་ཡོད་པ་འདྲ་དང། ལོ་ཏོག་ཕུན་སུམ་ཚོགས་པར་ཤོག་ཟེར་ལྷ་གིས་ཆར་ཡང་དུས་དུས་སུ་འབེབས་པ་ཡིན་ན།